ཐ་དད་ཞེས་བྱ་བ་ཡིན་ཏེ་ཆོས་ཆོས་ཅན་ཐ་དད་ཀྱི་རྗེས་སུ་འབྲངས་པའི་ཐ་སྙད་ཡིན་པའི་ཕྱིར་རོ། ཆོས་ཆོས་ཅན་ཐ་དད་ཀྱི་རྗེས་སུ་འབྲངས་པའི་ཐ་སྙད་ཡིན་པས་ཅེས་ཟེར་དུས་ཙ་ད་ག་རེ་ཆགས་འགྲོ་ཟེར་ན། འོ་དེ་འདྲའི། རྟ་ལས་ལོག་པ་ཁོ་དང། བ་ལང་མ་ཡིན་པ་ལས་ལོག་པ་གཉིས་མོ་དེ་གཅིག་ཁྱད་གཞི་དང་གཅིག་ཁྱད་ཆོས་ཆགས་སོ། ཡིན་ཙང་ཆོས་ཆོས་ཅན་ཆགས་སོང་ང། ད་ཁྱད་གཞི་ག་རེ་རེད་བ་ལང་མ་ཡིན། ད་ཁོའི་སྟེང་དུ་རྟ་ལས་ལོག་ཟེར་ཚུལ་བ་ལང་གི་སྟེང་གི་རྟ་ལས་ལོག་པ་ཁོ་བ་ལང་གི་ཁྱད་ཆོས་རེད་བ།

ད་ག་རེ་ཟེར་ན་འོ་རྫས་ཐ་དད་པའི་དབང་གིས་འཇུག་པ་མ་ཡིན་ཏེ། བརྡ་ཐ་དད་པ་ཡི་རྗེས་སུ་བྱེད་པ་ཙམ་ཡིན་པའི་ཕྱིར་ད་ག་རེ་ཟེར་ན་ཁོ་ལ་མིང་གཉིས་ཁ་ཁ་བྱས་རྟོག་པ་གཉིས་ཁ་ཁ་སྐྱེས་པ་ཡིན་ཙང་ཐ་དད་ཆགས་པ་རེད་མ་གཏོགས་སེམས་དངོས་པོའི་གནས་ཚོད་ལ་ཁོ་གཉིས་གཉིས་མོ་དེ་རྫས་ཐ་དད་ཡིན་པའི་རྒྱུ་མཚན་གྱིས་ཨ་ནི་བློ་གཉིས་སྐྱེས་པ་མ་རེད་ལབ། བློ་གཉིས་སྐྱེ་མི་སྐྱེ་གི་འདུག་བ། རྟ་མ་ཡིན་པར་འཛིན་པའི་རྟོག་པ་གཅིག་དང་རྟ་ལས་ལོག་པ་ཡིན་ནའང་བདག་ཏུ་རྟ་མ་ཡིན་པར་འཛིན་ན་དེ་ཁོ་འཛིན་པའི་རྟོག་པ་གཅིག་རྟ་རྟ་ལས་ལོགས་སུ་བ་ལང་མ་ཡིན་པ་ལས་འཛིན་པའི་རྟོག་པ་གཅིག་ཡ་སྐྱེས་ཀྱི་འདུག་བ། ད་དེ་གཉིས་མོ་དེ་མིང་ཡང་ཁ་ཁ་གྲགས་ཡིན་ཁོ་རང་གཉིས་ལ་དངོས་མིང་ཁ་ཁ་དུ་བ་མི་འདུག་བ། འོ་དེ་གཉིས་མོ་དེ་ཡུལ། ཁོ་རང་རྟོག་པའི་ཐ་དད་པ་དང་སྒྲ་ཐ་དད་པར་འཇུག་པ་དེ་དངོས་པོའི་གནས་ཚོད་ལ་རྟ་མ་ཡིན་པ་དང། བ་ལང་མ་ཡིན་པ་ལས་ལོག་པ་གཉིས་མོ་དེ་རྫས་ཐ་དད་ཡིན་པའི་རྒྱུ་མཚན་གྱིས་ཁོ་གཉིས་གཉིས་ལ་སྒྲ་རྟོག་གཉིས་མོ་དེ་སྐྱེས་བ་སྒྲ་རྟོག་ཐ་དད་སྐྱེས་བ་མ་རེད། འོ་ན་སྒྲ་རྟོག་ཐ་དད་དེ་ག་རེ་ཟེར་ན་བརྡ་ཐ་དད་ཀྱི་རྗེས་སུ་བྱེད་པ་ཙམ་རེད། དེ་སྐོར་བརྡ་ཐ་དད་ཀྱི་རྗེས། འདི་རྟ་ལས་ལོག་པ་རེད་ད་ཞེས་པའི་སྐད་ཆ་ཞིག་བཤད་པ་ཡིན་ཏེ་ཁོ་ལ་བརྟེན་ནས་ཡ། འདི་རྟ་ལས་ལོག་པ་རེད་བསམ་པའི་རྟོག་པ་སྐྱེས་པ་རེད་བ། འདི་བ་ལང་མ་ཡིན་པ་དེ་ལས་ཀྱང་སུ་ལོག་པ་རེད་ད་ཞེས་པའི་བརྡ་དེ་སྦྱར་ཡོང་དུས་ཀྱང་ཁོ་ལ་བ་ལང་མ་ཡིན་པ་ལས་ལོག་པར་འཛིན་པའི་རྟོག་པ་སྐྱེས་པ་རེད་བ། རྟོག་པ་གཉིས་མོ་དེ། སྐད་ཆ་རབ་གྲགས་སྟོང་དང་ཁ་ཁ་གཉིས་ཤར་ཡིན་ཙང་དེ་ནི་རྟོག་པ་གཉིས་སྐྱེས་སོང་ང། དེ་རེད་མ་གཏོགས་ཁོ་རང་དངོས་པོའི་གནས་ཚོད་ལ་རྟ་ལས་ལོག་པ་དང་བ་ལང་མ་ཡིན་པ་ལས་ལོག་པ་གཉིས་མོ་དེ་རྫས་ཐ་དད་ཡིན་པའི་དབང་གིས།